དེ་མཚུངས་སིད་ནི་རིག་གནས་སྐྱེད་ཚལ་ཁང་གི་གཟའ་མཇུག་བོད་ཡིག་འཛིན་གྲྭ་དེ་ཡང་དྲ་ཐོག་ནས་སློབ་ཁྲིད་གནང་བཞིན་པ་རེད་འདུག་གཤམ་ལ་རིག་གནས་སྐྱེད་ཚལ་ཁང་གི་སློབ་སྤྱི་རྒན་བློ་བཟང་ལུང་རིགས་ལགས་སུ་བཅར་འདྲི་ཞུས་ཡོད་པ་དེ་ལྷན་རྒྱས་ཀྱིས་མུ་མཐུད་ནས་གསན་རོགས་གནང། རིག་གནས་སྐྱེད་ཚལ་ཁང་གི་ད་གཟའ་མཇུག་བོད་ཡིག་འཛིན་གྲྭ་ཞེས་རོགས་ད་འདི་ཡིན་ནས་ད་ལྟ་ད་དྲ་ཐོག་ནས་སློབ་ཁྲིད་གནང་འགོ་བཙུགས་ཡིན་ས་རེད་ཨ་ནི་དེ་ལ་འདི་སྤྱི་བཏང་ག་དུས་ནས་འགོ་བཙུགས་གནང་པ་རེད་ཨ་ནི་སྤྱི་བཏང་གི་ད་ནམ་རྒྱུན་སྲོལ་རྒྱུན་ཡིན་ན་ཕྲུ་གུ་ཚོ་སློབ་གྲྭ་ལ་འགྲོ་དགེ་རྒན་གྱིས་ད་སློབ་ཁྲིད་གནང་ཡ་སོ་སོ་ད་ནང་ལ་ལོག་འགྲོ་ཡ་དེ་འདྲས་གི་ད་འགྲོ་སྟངས་ཆ་ནས་དེ་འདྲས་ཆགས་བསྡད་ཡོད་ར་ད་ད་ལྟའི་ཆ་ལ་སློབ་ཕྲུག་དེ་ཚོ་ནང་ལ་བསྡད་ནས་ད་དྲ་ཐོག་ནས་སློབ་ཁྲིད་གནང་དགོས་དུས་ད་དེ་འགྱུར་བ་བཏང་དུས་ཙམ་པ་དེ་བརྒྱུད་རིམ་དེ་ག་འདྲས་ར་ཞིག་བྱུང་ཟེར།

ཨ་ནི་གོ་བསྡུར་བྱུང་བ་རེད་གོ་བསྡུར་བྱུང་བ་ནང་བཞིན་གྱི་ང་ཚོ་ཨ་ནི་གཅིག་གི་འགན་དངོས་སུ་འཁྱེར་མཁན་སུ་ནས་མི་འདུག་བས་ད་ལྟ་འདི་ཨ་ནི་ཅི་རེད་རྒྱལ་སྤྱིའི་ཐོག་ལ་ཡ་གོ་བསྡུར་བྱུང་དེ་ནས་རྒན་ལགས་རྣམ་པ་ཚོ་ལ་གོ་བསྡུར་ཞུས་ཨ་ནི་དེ་ནང་བཞིན་གྱི་ཨ་ནི་ཁྱིམ་བདག་ངོས་ལ་ཡ་གོ་བསྡུར་ཞུས་པའི་ཐོག་ནས་ཨ་ནི་གོ་བསྡུར་རིམ་པ་གཉིས་བརྩེགས་ཞུས་པའི་གི་ཐོག་ནས་ཨ་ནི་ང་ཚོ་ད་ལྟ་ག་ཟེར་དགོས་རེད་གཅིག་གི་སློབ་གྲྭ་འདི་གནས་སྐབས་མཚམས་བཞག་ནས། ཨ་ནེ་གཅིག་གི་དྲ་ཐོག་སློབ་ཚན་ཐོག་ནས་འགྲོ་ཡག་ཐོག་ལ་ཡ་ཨ་ནེ་ཐུགས་ཐག་ཆོད་རྗེས་ཨ་ནེ་གཅིག་འདུག་ས་རེད་སློབ་གྲྭ་འདི་གི་བདེ་འཇགས་དང་གཅིག་ཕས་ཕུགས་ཀྱི་གཅིག་དཀའ་ངལ་མ་ཡོང་བའི་ཆེད་དུ་ཨ་ནེ་གནས་སྐབས་རིང་པོ་མཚམས་བཞག་ན་ཡག་པོ་ཡོང་ས་རེད་བྱས་ནས་ཚང་མ་ལོག་གི་མང་མོས་གཅིག་མཐུན་གྱི་ཐོག་ནས་ཨ་ནེ་ང་ཚོ་ད་ལྟ་སློབ་ཚན་ཁ་སང་ད་སློབ་གྲྭ་རྒྱུན་ལྡན་གྱི་སློབ་གྲྭ་འདི་མཚམས་བཞག་ནས་ཨ་ནེ་ས་མཐར་དྲ་ཐོག་སློབ་ཚན་ནང་ལ་ཡ་ཨ་ནེ་འདུག་སུ་འགྲོ་ཐེབས་པ་འགྲོ་ཐུབ་པ་བྱུང་ཡོད་རེད། དྲ་ཐོག་ནས་སློབ་ཁྲིད་གནང་ཡག་ཅིག་ཡོད་རེད། ད་འདི་སྤྱི་བཏང་ནམ་རྒྱུན་ད་ལྟ་དང་བླངས་པ་དགེ་རྒན་མང་པོ་ཅིག་ཡོད་རེད་ཨ་ནི་ཁྱིམ་བདག་དང་སློབ་མ་ཚང་མ་ལ་ཕལ་ཆེར་གསར་བ་ཅིག་ད་ཉམས་མྱོང་གསར་བ་ཅིག་ཏན་ཏན་ཆགས་བསྡད་ཡོད་རེད་བསམ་གྱི་འདུག་དེ་འདྲ་ལབ་དུས་ད་ད་ལྟའི་བར་དུ་ད་དྲ་ཐོག་ནས་སློབ་ཁྲིད་གནང་ནས་ད་ལྟའི་བར་དུ་ད་ཉམས་མྱོང་ག་རེ་ག་རེ་བྱུང་ཡོད་ན། ལགས་སོ་ལགས་ད་ང་ཚོའི་ཕྱི་ཟླ་གསུམ་པའི་གི་ད་ལྟ་ཚེས་པ་ཉི་ཤུ་རྩ་གཅིག་བར་དུ་འཛིན་གྲྭ་ཚོགས་ཡོད་རེད། འཛིན་གྲྭ་ཚོགས་རྗེས་དེའི་རྗེས་ལ་འཇུག་མུ་མཐུད་ཚོགས་རྒྱུ་ཟེར་བ་རེད་དེ་ཡིན་ན་ཡང་གནས་ཚུལ་ཛ་དྲག་རྐྱེན་པས་གི་ཨ་ནི་གནས་སྐབས་རང་བཞིན་གི་ང་ཚོ་ཡང་བསྐྱར་གོ་བསྡུར་བྱུང་རྗེས་ཨ་ནི་མཚམས་བཞག་དགོས་བྱུང་བ་རེད་དེ་ཡིན་དུས་ཙང་ད་དེང་གི་དྲ་ཐོག་གི་སློབ་ཚན་དེ་པད་མ་སྒྲོལ་མ་ལགས་གསུངས་པ་ནང་བཞིན་གི་ངོ་མའི་ཐོག་ལ་ཡང་ང་ཚོ་གི་དགེ་རྒན་ཚང་མ་སློབ་གོ་ཉམས་མྱོང་དང་དེ་འདྲ་ཡོད་མ་རེད་དམ་བེ་གི་ཨ་ནེ་དྲ་ཐོག་སློབ་ཚན་འདི་ཐོག་མ་ཐག་གི་མི་རིགས་སློབ་མ་སྐྱིད་སློབ་གྲྭ་ནས་མ་ཟབ་སྦྱོང་རིམ་པ་ཕུལ་ཡོག་རེད་ཉི་མ་གཉིས་ཕུལ་ཡག་ད་ཟེར་བ་དེ་འདྲ་ཨ་ནེ་གཅིག་གི་ཆུ་ཚོད་གཉིས་པ་དང་བཞི་པ་དང་དྲུག་པ་ཚེ་ཚད་ཉི་མ་གཉིས་ཀྱི་ཐོག་ལ་ཡག་ཟབ་སྦྱོང་གནང་བ་ནང་བཞིན་ང་ཚོ་གི་ཀླུ་བཟང་པོ་ལགས་ཀྱི་དེ་ནས་མ་ལམ་སྟོན་གནང་བ་ནང་བཞིན་གྱི་ང་ཚོ་གི་དེའི་ཐོག་ལ་ཡང་འཛུལ་ཞུགས་བྱེད་བྱེད་འཛུལ་ཞུགས་གང་བྱེད་ཡོག་རེད་ཁ་ཤས་གཅིག་གི་ཡོང

དྲ་ཐོག་གི་སློབ་ཁྲིད་གནང་དུས་ཙམ་པ་སྤྱིར་བཏང་ད་ཕྲུ་གུ་ཚང་མ་ལ་སོ་སོ་ཅིག་གློག་ལེབ་དང་ཨ་ནི་སོ་སོའི་ནང་ལ་ད་ཝའི་ཧྥའི་དེ་འདྲས་ཀྱི་ཅིག་དངོས་པོའི་ཆ་ནས་མཐུན་རྐྱེན་མང་པོ་ཅིག་ཡིན་གཅིག་མིན་གཅིག་དགོས་ཡོད་རེད་དེ་འདྲས་ཡིན་དུས་ད་དེ་འདྲའི་ཐོག་ལ་ཡང་གལ་སྲིད་ད་ཁྱིམ་བདག་ཁ་ཤས་ལ་དཀའ་ངལ་དེ་འདྲས་ཡོད་ན་ཨ་ནི་ད་ལྟ་རིག་གནས་སྐྱེད་ཚལ་ཁང་ངོས་ནས་ཡང་དེ་འདྲའི་རོགས་སྐྱོར་གནང་ཡ་དེ་འདྲས་ཁེལ་ཡོད་རེད། དེ་དང་འདྲ་རྒྱུན་ལས་ནང་ལོགས་ལ་དེའི་ཐོག་ལ་གོ་བསྡུར་བྱུང་སོང། སོང་ཙང་རྒྱུན་ལས་ཁ་ཤས་ཀྱིས་འདུག་ཆེ་ད་ཅིག་འདུག་བཙན་བཞག་ཨ་ནི་དེང་ག་ཚོད་ད་ཅིག་ད་ལྟའི་ཆ་ལ་ཡ་དཀའ་ངལ་དེ་གི་རྐྱེན་པས་གི་ཨ་ཅིག་སློབ་ཕྲུག་མང་སློབ་ཕྲུག་ཆ་ཚང་ད་ཅིག་དྲ་ཐོག་སློབ་ཚན་ཐོག་ལ་ཡ་ཞུགས་དགོས་ཀྱི་ཡོད་དུས་ཙང་ལ་ཡ་ཁྱིམ་བདག་རེད་དེ་འདྲའི་ཐོག་ལ་ཡ་སྐབས་རེ་སྐབས་རེ་ཆ་རྐྱེན་མཐུན་རྐྱེན་དེ་འདྲའི་གཅིག་གི་མེད་པའི་གི་གནས་སྟངས་རེ་རེ་གཉིས་རེ་དེ་འདྲའི་གོ་བསྡུར་བྱུང་ཟེར་ནས་དེ་འདྲའི་དེའི་སྐོར་ལ་ཡང་ཨ་ནི་ད་ལྟ་ང་ཚོ་རྒྱུན་ལས་ནང་ལོགས་ལ་ཡང་གོ་བསྡུར་རིམ་པ་བྱུང་སོང། བྱུང་བ་ནང་བཞིན་གྱི་རྒྱུན་ལས་ནང་ལོགས་ནས་ཨ་ནི་ད་འདི་ང་ཚོའི་གི་ངོས་ནས་ག་རེ་གི་དཀའ་ངལ་ཡོད་པ་ཡིན་ན་སེལ་དགོས་པ་དཔེ་གལ་ཆེན་པོ་རེད། བྱས་རྗེས་ཚང་མའི་གི་དཔེ་ཞལ་གཅིག་གྲགས་རེ་ཤ་སྟག་ནང་བཞིན་གྱི་ཁ་ཤས་གི་ཐོག་ནས་དྲ་ལམ་གི་ཐོག་དཀའ་ངལ་ཡོད་པ་ཡིན་ན་ཡང་ཨ་ནི་གཅིག་ལ་དྲ་ཚིགས་སུ་མཐུད་དགོས་ཡ་དང། དེ་ནང་བཞིན་དེའི་ཐོག་ལ་ཡ་དཀའ་ངལ་དེ་འདྲ་ཡོད་ན་ཨ་ནི་རྒྱུན་ལས་ཁ་ཤས་ངོས་ནས་ང་རང་རང་གིས་སྦྱིན་བདག་བྱེད་ཀྱི་ཡིན་ཟེར་བྱས་ཨ་འདི་འདྲའི་ཐོག་ལ་ཡ་ཨ་ནི་དཔེ་དེ་དེ་འདྲའི་ཐོག་ལ་རྩད་གཅོད་བྱེད་དགོས་ཀྱི་འདུག་དེ་སུ་ལ་ཡོད་པ་ཡིན་ན་དེ་གི་དཀའ་ངལ་སེལ་དགོས་ཀྱི་འདུག་ཟེར་བྱས་དེ་འདྲའི་གི་གོ་བསྡུར་བྱུང་སོང། བྱུང་བ་ནང་བཞིན་གྱི་ད་དེ་ནས་མར་གསལ་བསྒྲགས་རིམ་པ་ཞུས་པ་ཡིན་ཨ་འདི་འདྲའི་ཐོག་ལ་དཀའ་ངལ་ཡོད་ཡོད་པ་ཡིན་ན་གཅིག་གི་སོ་སོ་གི་འཛིན་གྲྭའི་དགེ་རྒན། ད་ལྟའི་ཆ་ལ་ཕྲུ་གུ་སློབ་ཕྲུག་གྲངས་དགུ་བཅུ་ལྷག་ཙམ་ཡོད་རེད། དགུ་བཅུ་ལྷག་ཙམ་ཡོད་དུས་ཙང་ལ་ད་དུས་རྒྱུན་གྱི་འཛིན་གྲྭ་སོ་སོར་ཐིམ་བསྡད་དུས་ཙང་ལ་འཛིན་གྲྭའི་སོ་སོའི་རྒན་ལགས་ལ་ཚུར་ཡིན་གཅིག་མིན་གཅིག་གིས་ཨ་ནི་དཀའ་ངལ་འདི་འདྲས་དེའི་ཐོག་ལ་ཡང་མཉམ་ཞུགས་བྱེད་ཐུབ་ཀྱི་མེད་ན་ཨ་ཕྱི་མ་ལྟོས་བས་ཀྱི་དཀའ་ངལ་དང་ག་རེ་ག་རེ་ཡོད་པ་ཡིན་ན་ཞུ་རོགས་གནང་ཨ་འདིའི་ཐོག་ལ་ཡང་ཕྱི་ཕུ་ནུ་མཐུན་ཚོགས་ངོས་ནས་ཨ་ནི་ག་རེའི་དཀའ་ངལ་སེལ་དགོས་ཀྱི་ཡོད་ན་དཔེ་དེ་ཨ་སེལ་ཡག་གི་བརྒྱ་ཆ་བརྒྱ་ཐམ་པ་དཔེ་དེ་ང་དེ་འདྲའི་གད་རྒྱིག་གི་ཁར་ཚུད་པ་ལྟར་གྲ་སྒྲིག་མང་མ་སོང་ལ་དེ་འདྲའི་ཡོད། ཨ་སོང་ཙང་དེའི་ཐོག་ལ་ཨ་ནེ་དགེ་རྒན་དེ་འདྲ་སོ་སོ་ལ་ཚུད་འདུག་ཟེར་ཐག་ཆུ་བོར་ད་དགེ་རྒན་ལ་ཚུར་ལན་གནང་རོགས་གནང་ཟེར་ནས་གསལ་བསྒྲགས་ད་ཅིག་གིས་སྤྱི་ཡོངས་ཀྱི་གསལ་བསྒྲགས་ད་ང་ཚོའི་གད་རྒྱིག་གི་ཁ་ཚུད་འདུག་གསལ་བསྒྲགས་སྐུལ་འདེབས་དང་འབྲེལ་བའི་ཐོག་ནས་གསལ་བསྒྲགས་གནང་སོང་དེ་ནང་བཞིན་ང་རང་གི་ཐོག་ནས་ཡང་གསལ་བསྒྲགས་རིམ་པ་ཁ་ཤས་ཞུས་པ་ཡིན་ད་ལྟའི་ཆ་ལ་ཡང་སློབ་ཕྲུག་ཅིག་ཁྱིམ་བདག་ངོས་ནས་ཚུར་ཁ་དེ་ད་ལྟ་དམིགས་བསལ་གྱིས་ཡང་ལན་རྩ་བ་སླེབས་མ་སོང་ད་ད་ལྟའི་ཆ་ལ་ཡང། དྲ་ཐོག་སློབ་ཚན་གྱི་ཐོག་ལ་ཡ་རྒན་ལགས་རྣམ་པ་ཚོ་ཆ་ཚང་ལོ་ལ་ཡ་ད་ད། སློབ་ཚན་འདི་ཏག་ཏག་ཏག་ཏག་སྒྲ་ཡག་པོ་གསལ་པོ་གོ་ཡག་གི་ཆེད་དུ་རྒན་ལགས་རྣམ་པ་ཚོ་ལ་ཡ་ཨམ་ཅོག་གོན་བྱས་འདི་གི་སྐད་ཆ་བཤད་ཡག་གི་སྐད་པར་ཟེར་བ་རེད་དེ་གི་ཆ་རྐྱེན་མཐུན་རྐྱེན་བསྒྲུབས་ཟིན་འདུག་ཟེར་གོ་བསྡུར་ཞུ་ཡག་རེད། དྲ་ཐོག་ནས་སློབ་ཁྲིད་ད་གནང་དུས་ཙམ་པ་ཅིག་དགེ་རྒན་ཙམ་མ་རེད་ད་ད་ཁྱིམ་བདག་ཚོ་ལ་ད་དམིགས་བསལ་གྱི་འགན་ཆེན་པོ་ཆགས་ཀྱི་རེད་བསམ་གྱི་འདུག་ད་ཁྱིམ་བདག་དེ་ཚོས་ཅིག་ཕྱར་གྲུ་མཉམ་འདེགས་ཐོག་ནས་ད་བྱེད་དགོས་ཡག་དེ་དཔེ་གལ་ཆེན་པོ་ཆགས་བསྡད་ཡོད་ར། དེ་འདྲ་ཡིན་དུས་ད་ལྟའི་བར་དུ་ཨ་ནི་ཁྱིམ་བདག་ཚོས་འགན་ག་ཚོད་ཅིག་ལེན་གནང་གི་ཡོད་རེད། ཨ་ནི་ད་ལྟའི་བར་དུ་ད་སློབ་ཁྲིད་གནང་བའི་ད་བརྒྱུད་རིམ་ལ་བལྟས་ན་ཨ་ནི་ཁྱིམ་བདག་ཚོས་ཀྱིས་ད་རྒྱབ་སྐྱོར་གནང་ཕྱོགས་ལ་ཡང་ཡར་རྒྱས་གཏང་དགོས་པའི་ཆ་དེ་འདྲ་ག་རེ་ག་རེ་གཟིགས་ཀྱི་ཡོད་ན་རྒན་ལགས། ད་ལྟའི་ཆ་ལ་སྤྱི་ཡོངས་ཀྱི་ཆ་ནས་ད་ལྟ་ང་ཚོ་རིག་གནས་སྐྱེད་སྲིང་ཁང་གི་སློབ་ཕྲུག་གི་ཁྱིམ་བདག་ངོས་ནས་སྤྱི་བཏང་གི་བརྒྱ་ཆ་མང་ཆེ་བ་ད་བརྒྱ་ཆ་དགུ་བཅུ་ཟིན་ནས་མི་འདུག་ད། མང་ཆེ་བ་ཅིག་རྒྱབ་སྐྱོར་ད་ལྟ་ཧང་སང་ཡོད་རེད། རྒྱུན་ལྡན་གྱི་སློབ་གྲྭ་འཚོགས་པའི་སྐབས་ལ་ཡིན་ནའི་རེད་ད་ལྟ། དྲ་ཐོག་སློབ་ཚན་ཁྲིད་པའི་སྐབས་ལ་ཡིན་ནའི་རེད། ཁྱིམ་བདག་ངོས་ནས་རྒྱབ་སྐྱོར་གནང་ཡག་དེ། བརྒྱ་ཆ་མང་ཆེ་བས་ཀྱི་དཔེ་མི་སྲིད་པའི་ཚད་མཐོ་བ་དང་ཡག་པོ་ཞེ་དྲག་གནང་གི་འདུག་ཡིན་དུས་ཙང་ལ་ཡ་ད་ཅིག་གི་ཁྱིམ་བདག་ངོས་ནས་ཚུར་ག་དེ་སྔོན་མ་ནས་ཞུས་བཞག་ཡོད་ཨ་ནི་ཅིག་གི་དགེ་རྒན་སོ་སོ་ལ་ཚུར་ཅིག་དགའ་ཚོར་དང་འབྲེལ་བ་བྱེད་ཡག་དེ་ཐག་ཉེ་རུ་བཏང་རོགས་གནང་གང་ཡིན་ཟེར་ན་དེ་འདྲའི་ཐོག་ལ་ཡང་དཀའ་ངལ་ཐག་ཚོད་ཡང་ཅིག་གི་དགེ་རྒན་གི་སློབ་ཁྲིད་བྱེད་ཡག་ཐོག་ལ་ཡའི་ཆ་འཛུགས་ཀྱི་བསམ་ཚུལ་བཏང་རོགས་ཞེས་ཞུས་པ་ནང་བཞིན་གྱི་ད་དེ་འདྲའི་ཐོག་ལ་ཕར་ཚུར་གོ་བསྡུར་བྱས་རྗེས་ཁྱིམ་བདག་བརྒྱ་ཆ། མང་ཆེ་བ་དང། དཔེ་མི་སྲིད་པའི་ཡར་རྒྱས་དགའ་ཚོར་དང། དཔེ་མི་སྲིད་ཚགས་ཚུད་པོ་དང་རྒྱབ་སྐྱོར་ཤུགས་ཆེན་པོ་རེད་ཟེར་ནས་འདི་ཞུ་ཡག་དང། ད་དེ་ནས་ཡང་བསྐྱར་ཡར་རྒྱས་གཏང་དགོས་ཡག་གནས་སྟངས་འདི་ད་ལྟའི་ཆ་ལ་ཡ་སྤྱི་བཏང་གི། རྒྱུན་ལྡན་ནས་ཞུ་བསྡད་ཀྱི་ཡོད། ཁྱིམ་བདག་གི་ངོས་ནས་ཅིག་གིས། དེ་ནས་མ་ཅིག་ད་སློབ་ཁྲིད་བྱེད་པའི་སྐབས་ལ་ཡིན་ནའི་རེད་དེ་འདྲའི་སྐབས་ལ་ཡ་ཅིག་གིས་ནང་ལས་བསྐུལ་བ་ཡིན་ནའི་འདྲ་ཅིག་དེ་འདྲས་ཀྱི་ལམ་སྟོན་དང་གསལ་བསྒྲགས་ག་རེ་བྱས་པ་ཡིན་ན་ཡང་སྐབས་རེ་སྐབས་རེ་ཁྱིམ་བདག་རེ་རེ་རེ་ཟུང་གི་ཆ་ནས་འོང་དེ་འདྲས་ཅིག་གིས་སློབ་ཕྲུག་ལ་ཡ་གོ་བརྡ་མ་སྤྲོད་པ་ལ་སོགས་པ་དང་སློབ་ཕྲུག་གིས་ཧ་གོ་མ་སོང་ཟེར་བ་ལ་སོགས་པ་དང་དེ་ནང་བཞིན་གྱི་རྒན་ལགས་སོ་སོའི་ངོས་ནས་ཕར་ག་དེ་ཨ་ནི་ཅིག་གིས་དོགས་པ་རང་བྱུང་ད་ཨ་དེ་འདྲས་གང་བསྐུལ་བ་ཡིན་ན་ཡང་ཅིག་གིས་དེ་འདྲས་ཀྱི་ཐོག་ལ་ཡ་ཅིག་གིས་ཡ་ལན་དེ་ཙམ་མེད་པའི་བཟོ་འདྲ་ཅིག། ཁ་སོ་ད། ཞེ་པོ་ཅིག་གི། དེ་ཙམ་གྱི་རྒྱབ་སྐྱོར་གྱི་གནས་སྟངས་དེ་ལྟས་སུ་འཐུས་ཤོར་འགྲོ་གི་ཡོད་པའི་བཟོ་འདྲ་ཅིག། རེ་རེ་རེ་གསུངས་རེ་ད་དེ། དེ་ཡིན་དུས་ཙང་ལ་ད་འདི་གི་རྒན་ལགས་རྣམ་པ་ཚོས་ཀྱིས་འདུག་གསུངས་ཀྱི་འདུག་དེ་ཡིན་དུས་ཙང་ལ། ཞུ་ཡ་དེ་འདུག་ཞུས་པ་ཡིན་ཡིན་ན་ཡང་རྩེད་འགྲན་གྱི་ཐོག་ལ་རྒྱབ་སྐྱོར། ལོ། ཁྱིམ་བདག་རེ་རེ་གཉིས་རེ་ཀྱི་དེ་འདྲ་ཡོང་གི་འདུག་ཟེར་ནས་གསུངས་ཀྱི་འདུག་ད་ཡིན་ན་ཕར་དེ་ཁྱིམ་བདག་སོ་སོར་ཕར། རེ་རེ་གྱི་དོ་བདག་སོ་སོར་འབྲེལ་བ་གནང་ཐུབ་ན་ཡག་པོ་ཡོད་ས་རེད་ཟེར་ནས་ཕར་ཞུས་པ་ཡིན། དེ་ཡིན་དུས་ཙང་ལ་ད་འདི་ཚོའི་ཐོག་ལ་ང་ཚོ་ཡང་འཐུས་ཤོར། མེད་པ་བྱས་ཡག་འདིའི་སྒང་ལ་ཡ་ཚགས་ཚུད་དུ་འགྲོ་ཡག་སྒང་ལ་ཡ་ཨ་ནི་ཡིན་གཅིག་མིན་གཅིག་གིས་གནང་དགོས་ཀྱི་འདུག། འདི་སྔས་ནས་ད་རིག་གནས་སྐྱེད་སྲིང་ཁང་གི་སློབ་མ་དེ་འདྲས་མ་ཡིན་པ་ཡིན་ནར་ད་ད་གང་ཡིན་ལབ་ན་ད་འདི་སྔས་དུ་ཨ་ད་ཕར་རང་ལ་བསླབ་གྲྭ་རང་ལ་འགྲོ་དགོས་དུས་ཡང་ཕ་མ་མང་པོ་ཞིག་ཁོམ་མ་ཁོམ་དེ་འདྲས་བྱས་ནས་གཟའ་སྤེན་པའི་ད་ད་བུ་ད་འཛིན་གྲྭ་འདིའི་ནང་བཏང་མ་ཐུབ་ཡག་དེ་འདྲས་ཡོང་སྲིད་ར་ཨ་ནི་ད་ད་ལྟའི་ཆ་ལ་དྲ་ཐོག་ནས་ཡིན་དུས་ད་ཡང་ཕ་མ་མང་པོ་ཅིག་ལ་ཡང་འདི་གཅིག་ཕལ་ཡིན་གཅིག་དངོས་སུ་འགྲོ་དགོས་མེད་དུས་དྲ་ཐོག་ནས་ཡང་སོ་སོའི་གི་གཅིག་ཆ་རྐྱེན་ཚང་མ་འཛོམས་ན་དེ་ཡང་མཉམ་ཞུགས་བྱེད་ཀྱི་འདོད་པ་དེ་འདྲ་ཡོད་སྲིད་པ་རེད་དེ་འདྲ་ཡིན་ན་ཡང་གཅིག་སྤུ་གུ་སོ་སོའི་སྤུ་གུ་ད་དྲ་ཐོག་ནས་ད་ལྟ་བུ་འཛིན་གྲྭ་འཚོགས་ཡ་དེའི་ནང་ལོགས་ལ་མཉམ་ཞུགས་གནང་འདོད་ཡོད་ན་ཨ་ནེ་ཡང་འབྲེལ་བ་བྱེད་ས་དེ་སུ་ལ་ཆགས་དེ་རེད། སྤྱིར་བཏང་གི་ད་ལྟ་ང་ཚོའི་རིག་གནས་ཁྱེད་ལ་རྒྱུན་ལྡན་གྱི་འཚོགས་པའི་སྐབས་ལ་ཡིན་ནའང་རེད་ད་ཅིག་གི་སློབ་ཕྲུག་ང་ཚོའི་བོད་པའི་གི་གཅིག་རིས་སུ་མ་ཆད་པའི་གི་ཐོག་ལ་ཡ་སུས་འཛུལ་ཞུགས་གནང་པ་ཡིན་མོད་དཔེར་དེ་ད་གོ་ཅི་ཞེས་པའི་སེམས་ལས་མི་འདུག་ད་དེའི་གི་བརྒྱུད་ལམ་འགྲོ་སྟངས་རགས་པ་འདི་མི་སྒེར་གི་གཙོ་བོ་ད་ཅིག་གི་འགན་སྤྲད་ཤར་འགྱོག་གི་སློབ་སྤྱི་རེད་དགེ་ཆེ་རེད་དེ་ཚོ་ལ་ཡང་འབྲེལ་བ་གནང་དགོས་ཀྱི་ཡོད་རེད་ཨང་ད་ལྟའི་གི་ཆ་ལ་ཡ་ནི་པད་མ་སྒྲོལ་མ་ལགས་གསུངས་པ་ནང་བཞིན་རེད་རྒྱུ་མཚན་ད་ཅིག་སོ་སོ་ཁྱིམ་བདག་མ་ཁོམ་པའི་དབང་གིས་ཨ་ནེ་མི་སྒེར་སློབ་གྲྭར་བཏང་མ་ཐུབ་པ་བྱས་ད་ལྟའི་ཐོག་ལ་ཡ་ཨང་ཅིག་གི་དྲ་ཐོག་གི་སློབ་ཚན་ཐོག་ལ་ཡ་འཛུལ་ཡག་གི། ཅིག་འཛུལ་འདོད་ཡོད་པ་ཡིན་ན། ཨ་ནི་དེ་འདྲའི་འདི་ཡིན་ན་མི་འཇིགས་ཀྱི་ཚུལ་སློབ་སྤྱི་རེད་དགེ་ཆེ་རེད་དེ་འདྲའི་སུ་རུང་ལ་ཡ་ཨ་ནི་འབྲེལ་བ་གནང་གནང་བ་ཡིན་ན་འགྲིག་གི་ཡོད་རེད་ཡིན་དུས་ཙང་ལ་ཡ་ཁྱིམ་བདག་སོ་སོའི་ངོས་ནས་སྤུ་གུ་གི་གནས་ཚད་གོ་བ་ལེན་གྱི་ཡོད་དམ་མེད་ཨ་ནི་འདི་གི་འཛིན་གྲྭ་འདི་འདྲ་ཅིག་མཉམ་ཞུགས་བྱེད་ཡག་འདོད་པ་ཡོད་ཨ་ནི་བྱས་ཙང་དེར་བྱས་ནས་འགྲིག་གི་རེད་པས་ཨ་ནི་ཅིག་གྱིས་ཆོག་པ་གྱིས་ཟེར་དེ་དེ་འདྲའི་ཅིག་སུས་ཞུས་པ་ཡིན་ན་ཨ་ནི་དེ་ཐོག་ལ་ཡ་དགའ་བཞིན་སྤྲོ་བཞིན་ངོས་ནས་ཐུགས་རྗེ་ཆེ་ཕེབས་ཤོག་བྱས་ནས་ཞུ་ཡག་རེད་མ་གཏོགས་ཤི་མེད་ཀི་ཨ་ནི་དཔེ་དེ། དེ་ཚོ་ལ་ཡང་གཅིག་དམིགས་བསལ་གྱི་ཡང་གཅིག་ཆ་རྐྱེན་དང་གཅིག་དེ་འདྲའི་ཅིག་ཚང་དགོས་ཡོད་ཟེར་ཡ་ལ་སོགས་པ་དེ་འདྲ་ཡོད་མ་རེད། ད་ལྟ་རྒན་ལགས་གཟའ་མཇུག་གི་ད་ད་ད་བོད་སློབ་གྲྭ་ཞེས་ར་ད་འདི་དངོས་གནས་བྱས་ན་ད་ད་ད་ད་འདི་ཆ་ལ་གནས་སྟངས་དཔེ་ཛ་དྲག་ཆགས་དེ་ཡོད་རེད་དེ་འདྲའི་ཡིན་དུས་ཙམ་པ་ད་འདི་མགོ་གཅིག་ཁ་བཏོད་རྒྱག་ནས་ད་སྤུ་གུ་ཚང་མ་ད་ད་ཟླ་བ་ཁ་ཤས་ཀྱི་རིང་ག་ལ་ད་གཟའ་མཇུག་སློབ་གྲྭ་དེ་མེད་དེ་འདྲ་མ་ལབ་པ་བྱས་ད་ད་འདི་མུ་མཐུད་ནས་གཅིག་ད་སློབ་གྲྭ་དངོས་སུ་འགྲོ་ཡ་དེ་ཁག་པོ་ཆགས་བསྡད་དུས་ཡང་དྲ་ཐོག་ནས་ད་མུ་མཐུད་ནས་སློབ་ཁྲིད་གནང་སྔ་ཤོས་ར་འདི་གནང་དགོས་པའི་རྒྱུ་མཚན་ད་གཙོ་བོ་ག་རེ་ལ་ཐུག་དེ་རེད། ད་སྤྱིར་བཏང་གི་ང་ཚོ་ད་ལྟ་འདི་ད་ད་ལྟའི་གི་འཛམ་གླིང་གི་དཀའ་ངལ་ཆེན་པོ་འདི་གི་གནས་སྟངས་རྐྱེན་པས་གི་ད་ལྟ་ང་ཚོ་སློབ་གྲྭ་གནས་སྐབས་རིང་ལ་མཚམས་བཞག་དགོས་བྱུང་བ་རེད་ཡིན་ནའང་ཡིན་ནའང་ད་འདུག་བྱས་ནས་ད་ལྟ་འདི་འཚོགས་ཐུབ་ས་མ་རེད་ད་འདུག་བྱས་ནས་གི་བཞག་གི་ཡིན་ཨ་འཚོགས་ཐུབ་པའི་སྐབས་ལ་གསལ་བསྒྲགས་བྱེད་གི་ཡིན་བྱས་ནས་འདུག་བཞག་བཞག་པ་ཡིན་ན་སྤྱིར་བཏང་མ་འགྲིག་པ་དེ་ཡོད་མ་རེད་པ། ཡིན་ན་ཡང་ད་འདུག་བྱས་བཞག་པ་ཡིན་ན་ཁོ་གཅིག་གི་སྤུ་གུ་འཕྲོད་བསྟེན་གལ་ཆེ་ཤོས་རེད་ད་རང་འདུག་ཟེར་ཡིན་ཟེར་ཞུས་བཞག་པ་ཡིན་ན་འགྲིག་གོ་བ་རེད་ཡིན་པ་ཡིན་ན་ད་ང་ཚོའི་གི་ད་ལྟ་ང་གཙོ་བོ་དེ་ད་མི་གཅིག་གི་འཛམ་གླིང་སྤྱི་ལ་སྤྱི་ཡོངས་ལ་ཡོད་པའི་གི་ནད་དུག་དཀའ་ངལ་འདི་གི་ཐོག་ལ་ཡང་འཕྲོད་བསྟེན་དང་སྤུ་གུ་གི་གཅིག་གི་གལ་ཆེ་ཤོས་ཨང་དང་པོ་རྩིས་པའི་ཐོག་ནས་སློབ་གྲྭ་འདི་འདུག་ཟེར་ནས་མཚམས་བཞག་བཞག་པ་དང་མཉམ་དུ་ཡང་ང་ཚོ་གཅིག་གི་རྐྱེན་ངན་ལམ་ལྷོང་ལ་མ་སོང་ན་དེ་འདྲའི་གི་ཆེད་དུ་ཨ་ནི་ད་ལྟ་ང་ཚོ་གི་ཁ་སོ་དང་འདུག་སེ་གཡུག་མ་བཞག་པ་བྱས་ཚེ་ཨ་ནི་སྤུ་གུའི་གི་སློབ་སྦྱོང་མུ་མཐུད་ནས་མི་རྟ་སྔར་ནས་བྱེད་དགོས། དགེ་ལགས་རྣམ་པ་ཚོས་སྐུ་ལས་མང་པོ་སྐྱོན་ཁྱིམ་བདག་རྣམ་པ་ཚོས་ཀྱི་རྒྱབ་སྐྱོར་ཤུགས་ཆེ་བྱས་རྗེས་ཨ་དང་འདེགས་གཅིག་གླེ་ས་གཅིག་གླེ་བདེ་མགྱོགས་ཀྱི་གཅིག་བརྒྱུད་རིམ་གཅིག་ཡོང་དེ་ནས་མ་འཐུས་ཤོར་འགྲོ་ག་བྱས་ན་ཨ་ནི་དཔེ་དེས་ང་ཚོས་ཀྱི་གཅིག་ག་སོ་དང་འཐུས་ཤོར་ཆེན་པོ་ཆགས་འགྲོ་གི་རེད། དེ་ཡིན་དུས་ཙང་ལ་ད་གཅིག་སློབ་ཕྲུག་སློབ་ཕྲུག་རྣམ་པ་ཚོས་ཀྱི་བོད་ཡིག་སྐད་ཡིག་སློབ་སྦྱོང་འདི་འཐུས་ཤོར་མ་འགྲོ་བའི་ཆེད་དུ་ཨ་ནི་ང་ཚོས་ཀྱི་ད་ལྟ་གཅིག་བཅས་ཀྱི་ཕར་ཚུར། དེ་གའི་དྲ་ཐོག་སློབ་ཚན་ཐོག་ལ་ཡང་དཀའ་ངལ་སྐུ་ལས་མང་པོ་སྐྱོན་ཡོད་རེད་ད་ག་ནང་བཞིན་སློབ་སྤྱི་བཟང་པོ་ལགས་ཡང་ཕ་གི་ནས་ཚུར་ཆེད་དུ་མངགས་ནས་ཐེངས་མ་ཁ་ཤས་ཕེབས་ཡོད་རེད་ད་ག་ནང་བཞིན་རྒན་ལགས་རྣམ་པ་ཚོས་ཀྱི་དེའི་ཐོག་ལ་ཡང་ཨ་ནི་གཅིག་གི་ཟབ་སྦྱོང་བྱེད་དགོས་ཡག་དང་གཅིག་གི་འགྲིག་མ་འགྲིག་དང་དེ་འདྲའི་ཐོག་ནས་ཟབ་སྦྱོང་ཨ་ནི་དགེ་རྒན་ནང་ཁུལ་གི་ཕར་ཅིག་གི་དེའི་ཐོག་ལ་སྦྱོང་བརྡར་མང་པོ་གནང་ཡོད་རེད་དུས་ཚོད་མང་པོ་བཏང་ཡོད་རེད་བཏང་དགོས་ཡག་རྒྱུ་མཚན་དེ་ཚང་མ་ལོ་ད་ད་ང་ཚོ་གི་ཨ་ཅིག་གི་ང་ཚོ་གི་མི་རབས་རྗེས་མ། འདི་ལ་ཡང་ང་ཚོའི་གི་ཚ་ཚིག་གི། ང་ཚོའི་གི་བོད་པའི་སྐད་ཡིག་ཨ་ནི། ཅིག་གི་སྦྱོང་སྤྱོད་སྤེལ་གསུམ་གནང་ག་གནང་ཡག་འདི་ཨ་ནི་ཅིག་གི་འཐུས་ཤོར་མ་འགྲོ་བ། མུ་མཐུད་ནས་ང་ཚོའི་གི་ཅིག་གི་སློབ་ཕྲུག་རྣམ་པ་ཚོ་ལ་ཡང་ང་ཚོའི་སོ་སོའི་གི། རང་གི་སྐད་ཡིག་འདི་ཨ་ནི་ཅིག་གི་མུ་མཐུད་ནས་སློབ་སྦྱོང་དང་འཐུས་ཤོར་མ་འགྲོ་བ་དང་ཡར་རྒྱས་འགྲོ་ཡག་གི་ཆེད་དུ་ཨ་ནི་ང་ཚོའི་གི་ད་ལྟ་འདི། མི་རིགས་སྣ་མང་སྐད་ཡིག་སློབ་སྟོན་ལས་ཁང་ལམ་སྟོན་བཀོད་ཁྱབ་གནང་བ་ནང་བཞིན་གྱི་ལམ་སྟོན་གཞིར་བཟུང་གི་ཐོག་ནས་ཨ་ནི་ད་ལྟ་ང་ཚོའི་འདི་དྲ་ཐོག་སློབ་ཚན། ཐོག་ལ་ཡར་ཤུགས་བརྒྱབ་ཅིང་འགྲོ་དགོས་ཡག་གནས་སྟངས། སྒྲུག་ཆ་དེ་བཞུགས་ཚེ་འབུལ་ཞུ་བ་ཡིན། ད་ད་ལྟའི་ཆར་སློབ་ཕྲུག་ཚང་མ་སོ་སོའི་ཁྱིམ་ལ་སྡོད་ནས་སློབ་ཁྲིད་གནང་གི་ཡོད་ར། དེ་འདྲ་ཡིན་དུས་ཙམ་པ་ད་སོ་སོའི་ཁྱིམ་ནང་ལོགས་ལ་བརྙན་འཕྲིན་རེད་ཨ་ནི་གློག་ཀླད་རེད་དེ་འདྲའི་ཐོག་ལ་ད་དུས་ཚོད་བཏང་ང་ཞུ་ར་ད་དེའི་དུས་ཚོད་དཔེ་མང་པོ་བཏང་གི་ཡོད་ར་དེ་འདྲ་ཡིན་དུས་ཕ་མ་ཚོས་ད་དེའི་གོ་སྐབས་དེ་ལེན་ནས་ཅིག་སོ་སོའི་གི་སྤུ་གུ་ལ་ཅིག་བོད་ཡིག་སློབ་ཁྲིད་བྱེད་ཡག་གི་ད་དྲ་རྒྱའི་ཐོག་ནས་ར་མཐུན་རྐྱེན་ད་སྦྱར་ཡག་གི་འདོད་པ་ཡོད་ན། ཨཱ། ཕ་མ་ཚོས་ཀྱིས་ད་དྲ་རྒྱའི་ཐོག་ནས་ཅིག་བརྙན་ཐུང་དང་ཡང་དྲ་ཚིགས་དེ་འདྲས་ཡང་ག་རེ་ག་རེ་བེད་སྤྱོད་གནང་ང་ཡོད་རེད་པས། སྤྱི་བཏང་གི་ད་ལྟ་འཛམ་གླིང་ག་ས་ག་ལ་ད་ཨ་རི་སྔོ་ཚོད་ཡིན་མོད་ད་དེ་འདྲས་ཀྱི་ཐོག་ལ་ཡང་ཡང་ཅིག་སློབ་མའི་གི་ད་ལྟའི་ང་ཚོའི་གི་ད་ལྟའི་སློབ་ཕྲུག་དང་འཚམས་པའི་གི་ཡང་ཅིག་དེ་འདྲས་གི་དྲ་ཐོག་སློབ་ཚན་དེ་འདྲས་ཨ་ནི་ཅིག་དྲ་ཐོག་ལ་བཏང་ཡོང་གི་འདུག་ཨ། དེ་འདྲས་ཡང་ནི་ཅིག་ང་རང་ངོས་ནས་ཅིག་གང་མཐོང་པ་དང་འཚམས་མཁོ་སྒྲུབ་ཞུས་རྗེས་ཨ་ནི་དྲ་ཐོག་ཕར་ཚུར་མཁོ་སྤྲོད་ཞུ་གི་ཡོད་དེ་འདྲས་གི་ཐོག་ལ་ཡང་ང་རའི་འཛིན་གྲྭའི་ནང་ལོགས་ལས།

ཏག་ཏག་ཁོ་ཚོ་ལ་ནང་སྦྱོང་དང་དེ་འདྲའི་གི་ཐོག་ནས་སྦྱང་བྱེད་དུས་ཙང་ཁོ་ཚོ་སྦྱངས་ནས་ཚུད་དགོས་ཏེ་རྒྱུགས་སྤྲད་ཡོང་གི་འདུག་དེ་ཡིན་དུས་ཙང་དེ་ཚོའི་ཐོག་ལ་ཡག་པོ་ཞེ་དྲག་རེད་བཞག་བསམ་གི་འདུག། ལགས་སེ་རྒན་ལུང་རིགས་ལགས་ཨ་ནི་བཀའ་དྲིན་ཆེ།
ལགས་སོ་ཐུགས་རྗེ་ཆེ་གནང་པད་མ་སྒྲོལ་དཀར་ལགས་ཨ་ནི་ཅིག་གི་ཁྱེད་རང་གིས་ད་དེ་འདྲའི་གི་གོ་སྐབས་གནང་བ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ། ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།